ཨོ་སི་ཁྲུ་ལི་ཡ་གཞུང་ལ་འཇིག་ཉེན་ཡོད་པའི་སྐྱེ་དངོས་སེམས་ཅན་སྲུང་སྐྱོབ་ཐད་ཁྲིམས་ལུགས་ལ་ཤུགས་སྣོན་རྒྱག་དགོས་པའི་འབོད་སྐུལ་གནང་འདུག་དེ་བཞིན་ཨོ་སི་ཁྲུ་ལི་ཡའི་ནང་ཁོར་ཡུག་སྲུང་སྐྱོབ་ཚོགས་པ་ཁག་བཅུ་གསུམ་ཙམ་གྱིས་ཡུ་ནེ་སི་ཀོ་ཞེས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཤེས་ཡོན་ཚན་རྩལ་དང་རིག་གཞུང་ལྷན་ཁང་ལ་ཡང་དེ་བཞིན་ཨོ་སི་ཁྲུ་ལི་ཡ་ཡི་ནང་འཇིག་ཉེན་ཅན་གྱི་སྐྱེ་དངོས་སེམས་ཅན་སྲུང་སྐྱོབ་དགོས་པའི་འབོད་སྐུལ་སྙན་ཞུ་ཞིག་ཕུལ་ཡོད་འདུག། ཨོ་སི་ཁྲུ་ལི་ཡ་ཡི་ནང་ལུང་པ་དང་རྒྱལ་ཁབ་གཞན་ལ་མེད་པའི་སྐྱེ་དངོས་དང་སེམས་ཅན་གྲངས་ས་ཡ་ཕྱེད་ཀ་ལྷག་ཙམ་ཡོད་ཅིང། འདས་པའི་དུས་རབས་གཉིས་ཙམ་གྱི་ནང་སེམས་ཅན་དང་སྐྱེ་དངོས་གྲངས་བརྒྱ་ལྷག་ཙམ་རྩ་སྟོང་ཕྱིན་ཡོད་འདུག། ཉེ་ཆར་རྒྱལ་ཡོངས་སྐྱེ་དངོས་དང་སེམས་ཅན་འཇིག་ཉེན་གྱི་ཉིན་མོ་སྲུང་བརྩི་སྐབས། ཨོ་སི་ཀྲུ་ལི་ཡའི་ནང་རོལ་དབྱངས་པ་དང་ཞིང་པ་གྲགས་ཅན། དཔེ་མཚོན་མི་སྣ་སོགས་མི་སྣ་གྲགས་ཅན་མང་པོ་ཞིག་མཉམ་འབྲེལ་གྱིས་ཁོར་ཡུག་སྲུང་སྐྱོབ་ལྷན་ཚོགས་གཞན་དང་མཉམ་དུ་ཨོ་སི་ཀྲུ་ལི་ཡའི་ནང་འཇིག་ཉེན་གྱི་སྐྱེ་དངོས་དང་སེམས་ཅན་སྲུང་སྐྱོབ་ཐད་ལས་འགུལ་གསར་པ་ཞིག་འགོ་འཛུགས་བྱས་ཡོད་འདུག།

so the state will put forward a project and then and then it will then assess that project and approve itself.
ཁོང་གིས་གལ་སྲིད་ཁོར་ཡུག་སྲུང་སྐྱོབ་ཀྱི་ཁྲིམས་དེ་བཞིན་ལེགས་བཅོས་བྱུང་ཚེ་མངའ་སྡེ་སོ་སོའི་གནས་སྟངས་ལ་གཞིགས་པའི་རང་ངོས་ནས་འཇོག་ཤོག་རྩོད་གླེང་དང་མངའ་སྡེ་སོ་སོའི་ལས་འཆར་ལག་བསྟར་ཡོང་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག་ད་ལྟ་ཡི་ཁོར་ཡུག་སྲུང་སྐྱོབ་ཀྱི་ཁྲིམས་ལུགས་དེ་བཞིན་འདས་པའི་ལོ་ངོ་ཉི་ཤུ་ཙམ་གྱི་གོང་དུ་བཟོས་པའི་ཁྲིམས་དེ་ལག་བསྟར་བྱེད་བཞིན་ཡོད་པ་དང་ཨོ་སི་ཀྲུ་ལི་ཡ་ཡིས་གོ་ལ་རང་བྱུང་ཁོར་ཡུག་སྲུང་སྐྱོབ་ཀྱི་ཐེབས་རྩ་ཚོགས་པའི། ཚོད་དཔག་བྱས་ན་ད་བར་ས་ཁྱོན་ཨེ་ཀར་ས་ཡ་བདུན་ཙམ་གྱི་རང་བྱུང་སྐྱེ་དངོས་གཏོར་བཤིག་བཏང་ཡོད་སྐོར་འགྲེལ་བརྗོད་བྱས་འདུག། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།